དེ་བ་རང་མཚན་དུ་མི་རིགས་པ་དང་སྒྲ་དོན་དུ་མི་རིགས་པའོ། དེ་རེད་པས། ངོ་བོ་དེ་རང་མཚན་དུ་མི་རིགས་པ་དང་ད་ག་རུ་རྟོག་པ་ལ་སྣང་བ་གང་ཡིན་པ་རྟོག་པ་ལ་སྣང་བ་གང་ཡིན་པ་དེའོ། དེ་ནི་རང་མཚན་དུ་མི་རིགས་པ་དེ་ཡིན་པ་འདྲ་དེ་ཡིན་པ་འདྲ། དང་པོ་ནི་ཅི་རྫས་ཐ་དད་ལ་ངོ་བོ་གཅིག་པ་དང། རྫས་གཅིག་ལ་དུ་མའི་ཐ་སྙད་འོ། བློ་འཁྲུལ་པ་ཡིས་བསླད་ཅིང་བཏགས་པ་ཡིན་ཏེ་རེད་པ། རྫས་ཐ་དད་པ་ལ་ངོ་བོ་གཅིག་པ་ཡོད་རེད་པ།

རྫས་གཅིག་དེ་མ་ཟད་པ་གཅིག་ནི་ཁྱོད་ཆོས་ཅན་ལ་སྦྱར་སོང་ན་གཞི་གཅིག་སྐྱེ་ར་གཅིག་ལ་ཡང་དུ་མའི་རྣམ་པ་ཆགས་རྒྱུ་འདུག་ཨང། འདུག་སེ། རྫས་གཅིག་ལ་དུ་མའི་ཐ་སྙད་བློ་འཁྲུལ་བ་ཡིས་བསླད་ཅིང་བཏགས་པ་ཡིན་ཏེ་དེ་འདྲ་ཞིག་འདུག་ཨ། རྫས་ཐ་དད་ཅིག་ལ་དེ་ནི་ག་རེ་ངོ་བོ་གཅིག་ཏུ་སྣང་བ་དེ་ཡོད་རེད་དེ་འདྲ་བ་དེ་དངོས་པོའི་གནས་ཚོད་ལ་ད་གར་རྟོག་པ་ལ་གྲགས་པ་བཞིན་དུ་སྣང་བ་ཙམ་ཞིག་རེད་མ་གཏོགས་དངོས་པོ་ལ་གནས་པ་མ་ཡིན་ཏེ་དེ་ཡིན་ན་ཤིང་གསལ་རྣམས་དེ་ནི་ཤ་ཤུག་གཉིས་པོ་དེ་ངོ་བོ་གཅིག་ཏུ་སྒྲོག་པ་བྱེད་པའི་རྟོག་པ་ལ་ངོ་བོ་གཅིག་ཏུ་སྣང་བ་རེད། དེ་ཡིན་ད་དེ་དེ་འདྲ་བ་དེ་ག་རེ་བྱས་བློ་འཁྲུལ་པས་བསླད་པའི་སྟོབས་ཀྱིས་སྣང་བ་ཡིན་ཡིན་ད་བློ་འཁྲུལ་པས་དེ་འདྲ་བའི་རྫས་གཅིག་ལ་ངོ་བོ་གཅིག་པ་ཡིན་པ་ཁོ་ཤིང་གསལ་རྣམས་རིགས་གཅིག་པ་ཡིན་ན་འདྲ་འདུག་ངོ་བོ་གཅིག་པ་ཡིན་པ་དེ་བློ་འཁྲུལ་པས་བསླད་ཅིང་བཏགས་པ་ཡིན་ཏེ། དམ་པ་མ་འཁྲུལ་པའི་གཟུང་དོན་ཟེར་ན་ད་མངོན་སུམ་གང་ཡིན་པ་དེ་བཞག་རྒྱུ་རེད། མངོན་སུམ་གང་ཡིན་པ་དེ་བློ་མ་འཁྲུལ་པ་རེད་རྟོག་པ་གང་ཡིན་པ་དེ་བློ་འཁྲུལ་པ་བཞག་དགོས་ལ། ད་ཁོས་མངོན་སུམ་གྱི་གཟུང་དོན་ཁོ་ལ་ག་རེ་སླེབས་པ་རེད་ཟེར་ན་ད་རང་མཚན་པ་ཚོ་སླེབས་འགྲོ་བ་རེད་པ་ཤིང་གསལ་ཡིན་ན་འདྲ་འདུག་གང་ཡིན་ན། ཤིང་རང་མཚན་པ་དེ་ཚོ་མངོན་སུམ་གྱི་གཟུང་དོན་ལ་སླེབས་པ་རེད་དམ་པ་མ་འཁྲུལ་པའི་གཟུང་དོན་གྱི། དོན། རྫས་ཐ་དད་པ་རྣམས་ནི་ཞེས་ནི་ཤ་ཤུག་ལ་སོགས་པ་རྣམས་ནི་ཤ་ཤུག་འདུས་པ་དམ་པ་མ་འཁྲུལ་པའི་གཟུང་དོན་ཡིན་པའི་ཕྱིར། ཡིན་པ་དང་མངོན་སུམ་གྱི་སྣང་ཡུལ་ཡིན་པའི་ཕྱིར། དངོས་པོ་རང་མཚན་དོན་དམ་བདེན་པ་དོན་གཅིག་ཡིན་པའི་ཕྱིར་ཡིན་ཙང་མངོན་སུམ་གྱི་སྣང་ཡུལ་ཡིན་ཙང་མངོན་སུམ་ལ་རྟོག་པ་དང་བྲལ་ཞིང་མ་འཁྲུལ་བའི་གསར་དུ་མི་བསླུ་བའི་རིག་པ་མངོན་སུམ་ཚད་མའི་མཚན་ཉིད་བཞག་ཡིན་པའི་ཕྱིར། རྟོག་པ་དང་བྲལ་ཞིང་མ་འཁྲུལ་བའི་རིག་པ། མངོན་སུམ་གྱི་མཚན་ཉིད། རྟོག་པ་དང་བྲལ་ཞིང་མ་འཁྲུལ་བའི་གསར་དུ་མི་སླུ་བའི་རིག་པ་མངོན་སུམ་ཚད་མའི་མཚན་ཉིད་བཞག་པ་ཡིན་པའི་ཕྱིར། མངོན་སུམ་ཡིན་ནའང་འདྲ་འདུག་མངོན་སུམ་ཚད་མ་ཡིན་ནའང་འདྲ་འདུག་གང་ཆ་མ་འཁྲུལ་པའི་ཤེས་པ་ཡིན་པས་བཞག་པའི་ཕྱིར། འོ་དེ་བཞག་པ་ཡིན་ད་དམ་པ་མ་འཁྲུལ་པ་ཟེར་ན་མངོན་སུམ་གང་ཡིན་པ་ལ་གོ་བ་རེད་ཁོའི་གཟུང་དོན་ལ་ག་རེ་བཞག་ག་ཟེར་ན་ཤིང་གསལ་རྫས་ཐ་དད་པ་རེ་རེ་བ་ན་བཞག་རྒྱུ་རེད། འོ་རྫས་རེ་ཐ་དད་པ་རྣམས་ནི་རང་གི་ངོ་བོ་ཉིད་ཀྱིས་འོ། འདྲེ་བ་མེད་པར་གནས་པ་དང། རྟོག་པ་ལ་ཤ་ཤུག་གཉིས་པོ་དེ་ངོ་བོ་གཅིག་ཏུ་སྣང་གི་ཡོད་རེད། དེ་སྣང་ཡང། ཁོ་གཉིས་ཀྱི་དངོས་པོའི་གནས་ཚོད་ལ་ཤ་ཤུག་གཉིས་པོ་དེ་རང་རང་གི་ཤ་པའི་ངོ་བོ་དེ་ཤུག་པའི་ངོ་བོ་དང་མ་འདྲེས་པ་དང་ཤུག་པའི་ངོ་བོ་དེ་ཤ་པ་དང་མ་འདྲེས་པར་གནས་ཡོད་ཡོད་ད། དངོས་པོ་ཡིན་པའི་ཕྱིར་དངོས་པོ་ཡིན་ན་རང་རང་གི་ངོ་བོ་ལ་ཕན་ཚུན་མ་འདྲེས་པར་གནས་པས་ཁྱབ་འགྲོ་བ་རེད། ངོ་བོ་ཉིད་ཀྱིས་འདྲེ་བ་མེད་པར་གནས། རྫས་གཅིག་དེ་ཐ་དད་དུ་མི་རིགས་པའི་ཕྱིར་ཟེར་ན་གཞི་གཅིག་ཅེས་ར་གཅིག་གཞི་ཐ་དད་དུ་རིགས་ཀྱི་མ་རེད་པ། འདུག་སེ་རེད། ད་དེ་གར་སོང་ན་རྟོག་པ་བློ་འཁྲུལ་པའི་དབང་གིས་བསླད་པ་ཙམ་གྱིས་སྣང་བ་རེད་ཅེས་མ་གཏོགས་དངོས་པོ་ལ་གནས་པ་མ་རེད་ཅེས་དེ་གཅིག་བཤད།